འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པ་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་གསུམ་གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་དགོས་ཀི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དུ་ཆིབས་བསྒྱུར་གནང་ནས་དད་ལྡན་མང་ཚོགས་ལ་བཀའ་ཆོས་གནང་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། དགའ་ལྡན་ཁྲི་པ་བརྒྱ་དང་བཞི། རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་བའི་རྒྱ་རིགས་ཆོས་ཞུ་བ་རྣམས་ལ་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་བའི་སྐབས། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནས་ཚུལ་ཐོན་པ་ཞུས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པ་བྱས་ནས་རྣམ་པ་ཚོ་ལ་འགོད་དགོས་ཡིན། ད་རིང་གི་གསར་འགྱུར་ཁག་སྦྱོང་སའི་འབུལ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་པ་ཡི་ནང་ནུབ་བྷང་ག་མངའ་སྡེའི་གྲོང་ཁྱེར་སི་ལུ་གྷར་ནང་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དུ་ཆིབས་བསྒྱུར་གནང་ནས་དད་ལྡན་མང་ཚོགས་ལ་ནང་ཆོས་ངོ་སྤྲོད་དང་སེམས་བསྐྱེད་སོགས་གཅིག་གི་བཀའ་ཆོས་གནང་རྒྱུ་ཡིན་པའི་གི་གནས་ཚུལ་ཐོན།

སྐབས་དེར་ལྷོ་ཨ་མི་རི་ཀ་ཡི་སྐུ་ཚབ་དོན་གཅོད་མཆོག་དང་བྷ་ར་ཛིལ་བོད་ཁང་གི་འགན་འཛིན་ལྷན་ཚོགས་བཅས་གཅིག་གིས་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་རེད། དེ་ཡང་ཉིན་དེར་བྷ་ར་ཛིལ་གྱི་གྲོང་ཁྱེར་སོ་པོ་ལོ་ནང་བགྲོ་གླེང་ཞིག་ཏུ་མཉམ་ཞུགས་གནང་རྒྱུ་དང་དེ་མིན་ཕྱི་ཟླ་བཅུ་པ་ཚེས་གཅིག་ནས་ཚེས་གཉིས་བར་བྷ་ར་ཛིལ་དང་ཕྱི་ཟླ་བཅུ་པ་ཚེས་གསུམ་ནས་བཞི་བར་ཀོ་སི་རི་ཀོ་དང། སྤྱི་ཟླ་བཅུ་པ་ཚེས་ལྔ་ནས་ཚེས་དྲུག་བར། ཁོ་ལོམ་བྷི་ཡ་དང། སྤྱི་ཟླ་བཅུ་པ་ཚེས་བདུན་ནས་ཚེས་བཅུ་གཅིག་བར། མེག་སི་ཀོ་བཅས་ཀྱི་ནང་ལ་གཟིགས་སྐོར་ཕེབས་ཚར་བའི་རྗེས། བྱང་ཨ་རིའི་ནང་དེ་སྔ་བཅར་མ་མྱོང་བའི་མངའ་སྡེ་ཁག་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང། ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་ཨ་རིའི་གྲོས་ཚོགས་ཡི་འཐུས་མི་དང། ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་ཁག་དང་མཇལ་འཕྲད་ཀྱི་མཛད་འཆར་ཡོད་པའི་གནས་ཚུལ་ཐོན་གི། སྤྱི་ཟླ་བཅུ་པ་ཚེས་གཅིག་ཉིན་དམར་ཤོག་ཚོགས་པ་བཙུགས་པའི་གི་ཉིན་མོ་དང་སྟབས་བསྟུན་ནས་ཁེ་ན་ཌ་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་མི་དང་སོག་པོ་ཤིན་ཅང་ཁ་ཆེའི་མི་རིགས་དང་རྒྱ་ནག་གི་དམངས་གཙོ་དོན་གཉེར་བ་དང་ཧོང་ཀོང་ཝེ་ཐི་ནམ་སོགས་ཀྱི་རྒྱལ་ཁབ་འདྲ་མིན་གྱི་མི་མང་ཚོ་མཉམ་འཛོམས་ཀྱི་ཐོག་ནས་ངོ་རྒོལ་སྐད་འབོད་རྒྱ་ཆེན་བརྒྱབ་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་འདི་ཚེས་གཅིག་ནས་རྒྱ་ནག་དམར་ཤོག་ཚོགས་པ་བཙུགས་པའི་གི་ཉིན་མོ་དང་སྟབས་བསྟུན་ནས་ས་གནས་གཞོན་ནུ་ལྷན་ཚོགས་ཀྱི་འགན་གཙོ་བོ་བཞེས་པའི་གི་ཐོག་ནས་ཨེ་སི་ཀྲི་ཇོ་ཇི་ས་གནས་རུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ། བོད་པ་དང་སོག་པོ་ཤར་ཏུར་ཀི་སི་ཐན་ཧོང་ཀོང་རྒྱ་རིགས་མང་གཙོ་དོན་གཉེར་བ་སོགས་ཀྱི་གི་བརྒྱ་ཕྲག་མང་པོ་ཞིག་མཉམ་འཛོམས་གི་ཐོག་ནས་རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་རྩ་མེད་བཟོ་པའི་གི་སྲིད་ཇུས་དང། བོད་ཀྱི་གི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་རྩ་མེད་བཟོ་པའི་གི་སྲིད་ཇུས་སོགས་ལ་ངོ་རྒོལ་སྐད་འབོད་གཞི་རྒྱ་ཆེ་བ་ཅིག་བརྒྱབ་ཡོད་པ་རེད། ད་རིང་མཉམ་འཛོམས་གི་ལས་འགུལ་དེ་ཡི་གི་བརྒྱུད་ནས་རྒྱ་ནག་དམར་ཤོག་གཞུང་གིས་མི་རིགས་མང་པོ་ཞིག་གི་ནང་ལ་བཙན་འཛུལ་བྱས་བ་དང་ཚེ་སྲོག་བཙན་འཕྲོག་བྱས་བ་དང། ཚེ་སྲོག་བཙན་འཕྲོག་བྱས་བ་དང་མི་རིགས་རྩ་མེད་བཟོ་པའི་གི་སྲིད་ཇུས་སོགས་ཀྱི་གི་ཐོག་ལ་ཁ་ན་ཏྲ་གཞུང་དང་རྒྱལ་སྤྱི་ཁྱོན་ཡོངས་ནས་རྒྱབ་སྐྱོར་གནང་དགོས་པའི་གི་འབོད་སྐུལ་དང། རྒྱལ་སྤྱི་ཡོངས་ནས་རྒྱ་ནག་དམར་ཤོག་ཚོགས་པ་ལ་མཐའ་གཅིག་ཏུ་གི་ངོ་རྒོལ་སྐད་འབོད་རྒྱག་དགོས་པའི་གི་དགོས་འདུན་བཏོན་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱིས་བདག་ཉིད་ཆེན་པོ་གྷན་དྷི་ཇི་མཆོག་གི་འཁྲུངས་སྐར་སྲུང་བརྩི་དང་འབྲེལ་བདག་ཉིད་ཆེན་པོ་གྷན་དྷི་ཇི་མཆོག་གིས་འཚེ་བ་མེད་པའི་གི་ལམ་ནས་རྒྱ་གར་རང་བཙན་ཐོབ་ཡོད་པ་དང་བོད་མི་ཚོ་ཡང་ནམ་ཞིག་བདེན་པ་མཐའ་གསལ་རྒྱུ་ཡིན་པ་དེ་གཏན་འཁེལ་རེད་ཅེས་སྲིད་ཚབ་ཐར་ལམ་སྒྲོལ་མ་མཆོག་གིས་གསུངས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་འཛམ་གླིང་སྤྱི་ལ་ཆབ་སྲིད་ཀྱི་འཐབ་རྩོད་ནང་འཚེ་བ་མེད་པའི་གི་ཐབས་ལམ་ཉམས་ལེན་གྱི་ཐོག་ནས་བདེན་པར་ཁུངས་སྐྱེལ་གནང་མཁན་སྔ་ཤོས་ཀྱི་གྲས་ཤིག་ཡིན་པས་རྒྱ་གར་གྱི་མེས་པོ་དམ་པ་གྷན་དྷི་ཇི་མཆོག་གི་འཁྲུངས་སྐར་དེ་ལོ་རེ་བཞིན་རྒྱ་གར་གཞུང་དམངས་ནས་གཙོ་བོ་གྱུར་པའི་གི་འཛམ་གླིང་ས་ཕྱོགས་གང་སར་ལ་སྲུང་བརྩི་གཟབ་རྒྱས་ཞུ་བཞིན་པ་ལྟར་འདི་ལོ་ཡང་ཕྱི་ཟླ་བཅུ་པ་ཚེས་གཉིས་ནི་བདག་ཉིད་ཆེན་པོ་གྷན་དྷི་ཇི་མཆོག་གི་འཁྲུངས་སྐར་ཡི་ཉིན་མོ་ལ་ཆ་བྱད་བཞིན་དབུས་བོད་མི་སྒྲིག་འཛུགས་ཀྱིས་ཀྱང་མང་གཙོའི་ཀ་བ་གསུམ་གྱི་གི་མཛད་གཙོ་རྣམ་པ་གཙོས་པའི་གི་གངས་སྐྱིད་མཆོད་སྡོང་གི་མདུན་དུ་འཛོམས་ཏེ་བདག་ཉིད་ཆེན་པོ་གྷན་དྷི་ཇི་མཆོག་གི་སྐུ་པར་ལ་གུས་བཏུད་དང་མེ་ཏོག་གི་ཕྲེང་བ་འབུལ་བ་སོགས་ཀྱི་གི་འཁྲུངས་སྐར་གཟབ་རྒྱས་ཞུས་ཡོད་པ་རེད། སྐབས་དེར་དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་ནས་བོད་ནང་གི་བོད་མི་ཚོ་ཡི་འགྱུར་བ་མེད་པའི་གི་སེམས་ཤུགས་དེ་ཧ་ཅང་གི་གནད་འགག་ཆེན་པོ་ཞིག་དང་བདེན་པ་ལ་ཏན་ཏན་གྱི་རྒྱལ་ཁ་ཐོབ་ཀྱི་ཡིན་པ་དང་བདག་ཉིད་ཆེན་པོ་གྷན་དྷི་ཇི་མཆོག་གིས་འཚེ་བ་མེད་པའི་གི་ཐབས་ལམ་གྱི་ཐོག་ནས་རྒྱ་གར་རང་བཙན་ཐོབ་ཡོད་པས་བོད་མི་ཚོ་ཡང་ནམ་ཞིག་བདེན་པ་མཐའ་གསལ་རྒྱུ་དེ་གཏན་འཁེལ་རེད་ཅེས་གསུངས་ཡོད་པའི་གི་གནས་ཚུལ་ཐོན་གི།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ཁྲི་པ་བརྒྱ་དང་བཞི་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་བའི་རྒྱ་རིགས་ཆོས་ཞུ་བ་རྣམས་ལ་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་བའི་སྐབས། ལམ་རིམ་བསྡུས་དོན་ནི་རྒྱན་འཇུག་གཉིས་ཀྱི་སྙིང་པོ་བསྡུས་ཏེ། ཉམས་སུ་ལེན་བདེ་བ་དང་ཚིག་ཉུང་ཞིང་དོན་ཟབ་པ་ཧ་ཅང་གི་ཕན་ཐོགས་ཡོད་པར་གསུངས་ཤིང་ཆོས་ཉམས་ལེན་ཡོང་བར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་སོང།
དགེ་བའི་བྱ་བ་གང་དང་གང་འདྲ་ཞིག་བྱེད་ཀྱི་ཡིན་ན་ཡང་ཐོག་མར་ཀུན་སློང་བྱེད་ཡ་ཅིག་དང་མཐའ་མ་ཨ་ནེ། དགེ་བ་གང་བྱས་པ་དེ་དགེ་རྩ་ཨ་ནེ་རྫོགས་བྱང་དུ་བསྔོ་བ་དེ་ཨ་དེ་གཉིས་འོ་དེ་གལ་ཆེ་བ་ཡིན་པ་རེད། རེད་བ། འོ་དེ་ཡིན་ཙང་ད་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་དགོས་བ་ཡིན་པ་རེད། རེད་བ། དགེ་བའི་བྱ་བ་ལ་འགྲོ་དང་མ་འགྲོ་ཟེར་ཡ་དེ་ཀུན་སློང་གི་རེད་བ། དགེ་བའི་བྱ་བ་ཆོས་ཉན་དགོས་བྱས་ཀྱང། ཨ་ནི་ཀུན་སློང་ཡག་པོ་ཞིག་མེད་ན་ཨ་ནི་ཆོས་སུ་འགྲོ་གི་ཡོད་མ་རེད། ཡིན་ཙང་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་བ་ཡིན་པ་དེ་འདྲ་ཞིག་ཡིན་པ་རེད། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་དགོས་པ་དང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་པ་ལ་ཐོག་མར་ཤེས་དགོས་པ་དང་དེ་ནི་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་རིམ་བཞིན་སྔོན་དུ་འགྲོ་དགོས་པར་གསུངས་གནང་སོང།

དལ་འབྱོར་མི་ལུས་ཐོབ་པ་ཤིན་ཏུ་དཀའ་བ་མ་ཟད་མི་ལུས་རིན་ཆེན་འདི་ནི་ཡིད་བཞིན་ནོར་བུ་ལས་ཀྱང་ལྷག། འོན་ཀྱང་ཧ་ཅང་གི་འཇིག་སླ་བ་ཡོད་པར་བརྟེན་རྟག་ཏུ་དགེ་བའི་ལས་ལ་བརྩོན་དགོས་གལ་ཆེ་བ་དང། འཆི་བའི་རྗེས་སུ་སླར་ཡང་དལ་འབྱོར་མི་ལུས་རིན་ཆེན་ཐོབ་དགོས་ན་ད་ལྟ་ནས་ཚུལ་ཁྲིམས་རྣམ་པར་དག་པ་བསྲུང་དགོས་གལ་ཆེ་ཞེས་བཀའ་གནང་སོང།
བདེ་འགྲོའི་ལུས་རྟེན་བཟང་པོ་བ་ཅིག་ཐོབ་པ་ལ་ཡང་ཚུལ་ཁྲིམས་རྣམ་པར་དག་པ་བསྲུང་དགོས་བ་རེད།

རྒྱུ་མེད་ན་འབྲས་བུ་ཨ་ནེ་བདེ་འགྲོའི་རྟེན་ཐོབ་པ་ཡོང་བྱུང་བྱེད་ཀྱི་མ་རེད་བ།
གཞི་རྩའི་ཆ་ནས་ཐེངས་འདིའི་བཀའ་ཆོས་དེ་བཞིན་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་སྩལ་གཏན་འཁེལ་ཡོད་ཀྱང་འདི་ཚེས་གཅིག་ཉིན་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་བསྐྱངས་པའི་ནང་མགོན་པོ་གང་ཉིད་མཆོག་ནས་མགུལ་ཆམ་བཞེས་པར་བརྟེན་སྐུ་ཡི་བླ་སྨན་པ་རྣམས་དང་འབྲེལ་ཡོད་ལས་ཀའི་སྣེ་མོ་བ་ཚོས་སྐུ་ངལ་གསོ་གལ་ཆེ་བའི་དགོངས་འཆར་དང་གསོལ་འདེབས་ཞུས་པ་ལྟར་བཀའ་བཞེས་བཟང་པོ་ཐོབ་པར་བརྟེན

ངས་མགྱོགས་མྱུར་གང་ཉིད་མཆོག་གི་སྐུ་ཡི་འཕྲོད་བཞེས་གསལ་ཐང་ཡོང་སྟེ་གསེར་ཞལ་དངོས་སུ་མཇལ་རྒྱུ་དང་སྐུ་ཚེ་ཡུན་རིང་བརྟན་པའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་བྱུང། ཡང་ཐའེ་ཝན་ནས་ཡིན་པའི་ཆོས་ཞུ་བ་སུའུ་ཇུང་ལགས་ཀྱིས། I'm very glad to be here. ང་འདིར་དངོས་སུ་བཅར་ཐུབ་པར་ཧ་ཅང་གི་དགའ་ཚོར་བྱུང། ད་རེས་གནས་རྩ་ཆེན་པོ་འདིར་དགའ་ལྡན་ཁྲི་རིན་པོ་ཆེའི་དྲུང་ནས་བཀའ་ཆོས་ཞུ་རྒྱུ་བྱུང་བ་ནི་སངས་རྒྱས་དངོས་ཀྱི་གསུང་བྱོན་པ་ལྟ་བུ་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་ད་རེས་ཆོས་འབྲེལ་དེ་བཞིན་འདི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང་ཡིན་པ་དང་ཉིན་ཐ་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་རྒྱུ་ཡིན་པའི་མཛད་འཆར་བསྒྲིགས་འདུག་པ་མ་ཟད། དད་ལྡན་ཆོས་ཞུ་བ་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་ཏེ་བཀའ་དབང་ཐོབ་པའི་གསོལ་བ་སྨོན་ལམ་བཏབ་མུས་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་དེ་ནི་རྒྱལ་སྤྱིའི་ལས་འགུལ་ཉིན་མོ་ཡིན་པ་དང།
ཉིན་མོ་དེ་ནི་ད་དུང་རྒྱ་ནག་དམར་ཤོག་ཚོགས་པ་གི་འགོ་ཁྲིད་པ་དང། སྲིད་དབང་སྒེར་འཛིན་རིང་ལུགས་པ་ཡི་དབང་བསྒྱུར་གྱི་འོག་གི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་གསར་འཛུགས་བྱས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་གྱི་ཡོད་པའི་དུས་ཚིགས་ཤིག་ཀྱང་འཁེལ་གྱི་ཡོད་པ་རེད། དེར་བརྟེན་འཛམ་གླིང་ས་ཕྱོགས་གང་སར་གནས་སྡོད་བྱེད་བཞིན་ཡོད་པའི་བཙན་བྱོལ་བོད་མི་རྣམས་ཀྱིས་ཉིན་མོ་དེར་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་ཡོད་པ་ལྟར། ཧྥ་རན་སི་གི་ནང་ལ་གནས་སྡོད་བོད་རིགས་སྤྱི་མཐུན་ཚོགས་པ་དང་གཞུང་འབྲེལ་མ་ཡིན་པ་ཡི་བོད་ཀྱི་གཞོན་ནུ་ཚོགས་པའི་ཐུན་མོང་གི་གོ་སྒྲིག་གི་འོག་ཉིན་མོ་དེར་བོད་མི་དང་ལྷག་པར་དུ་བོད་མི་གཞོན་སྐྱེས་ཚོ་གིས་ལག་ཏུ་བོད་ཀྱི་རྒྱལ་དར་དང་ཡིག་བྱང་སོགས་ཁུར་ནས་ཧྥ་རན་སི་ཡི་སྐད་ཀྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་གནང་ཡོད་འདུག་དེ་དང་འབྲེལ་བའི་སྐོར་དེར་ཧྥ་རན་སི་གི་ནང་ལ་ཡོད་པའི SFT འམ་བོད་རང་དབང་སློབ་ཕྲུག་ཚོགས་པ་ཡི་རྒྱུན་ལས་གསལ་པ་དང་ཚོགས་གཞོན་དོན་གྲུབ་ལགས་སུ་ཕྱི་ཚེས་གཉིས་ཀྱི་ཉིན་བཅར་འདྲི་ཞུས་པར་ཁོང་གིས་ངོ་སྤྲོད་གནང་དོན་ལ།

རྒྱ་ནག་གི་མནར་གཅོད་འོག་ལ་མྱངས་བསྡད་མཁན་མི་རིགས་མང་པོ་ཅིག་ད་ལྟ་དེ་ནང་ལ་མཉམ་ཞུགས་བྱས་ཡོད་དཔེར་ན་ཝི་གུ་ར་རེད་ད་ག་ནང་བཞིན་ཧོང་ཀོང་གི་གཞོན་སྐྱེས་རེད་ཏའེ་ཝན་གྱི་རེད་ད་ག་ནང་བཞིན་མོང་གོལ་སུད South Mongol བྱས་དེ་ནས་ཝིཏ་ནམ་དང་ཁོང་ཚོ་མང་པོ་ཅིག་དེ་ནང་ལ་མཉམ་ཞུགས་བྱས་ཡོད་ད་ང་ཚོ་གི་འབོད་སྒྲ་གཙོ་བོ་དེ་ག་རེ་ལབ་ན། རྒྱ་དམར་གྱིས་ད་དམར་ཤོག་གི་དེ་འོག་ལ་ད་ང་ཚོ་མང་པོ་ཞིག་ལོ་མང་པོ་ཞིག་བཙན་དབང་མྱངས་བསྡད་ཡོད། ད་ལྟ་བར་དུ་ང་ཚོ་བཙན་དབང་མྱངས་ད་ལྟ་ཡིན་ནའི། དཔེར་ན་ཆ་བཞག་ན་བོད་ལ་འབྲེལ་བ་ཆ་བཞག་ན་ད་ད་ལྟ་རྒྱ་མི་གིས་ཐབས་ཇུས་འདྲ་མི་འདྲ་བཏང་ནས་ད་ང་ཚོ་བོད་མི་རིགས་ཀྱི་ངོ་བོ་དང་ད་ཅིག་མི་རིགས་ཁོ་རང་བརླག་བཏང་ཡ་གི་ཁོང་ཚོ་གི་ཐབས་ཤེས་བྱེད་ཀྱི་ཡོད་རེད་བ་ད་འདི་ལ་ང་ཚོ་གི་གཞོན་པ་ཚོ་གི་ང་ཚོ་འདི་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ང་ཚོ་སེམས་ཤུགས་ཆག་གི་མེད།

དེ་བཞིན་ཉིན་མོ་དེར་ཨ་རིའི་རྒྱལ་ས་མངའ་ཁུལ་དང། གྲོང་ཁྱེར་ནིའུ་ཡོ་ཁི། མངའ་སྡེ་མེ་ནི་སོ་ཏྲ། ལ་སོགས་པའི་མངའ་སྡེ་དང་ས་ཁུལ་ཁག་གི་ནང་ལ་བོད་མི་དང་ཡུ་གུར། ཧོང་ཀོང་དང་ཐའེ་ཝན་བ། དེ་བཞིན་ལྷོ་སོག་པོ་དང། ཝེ་ཐི་ནམ་བཅས་རྒྱ་ནག་གི་གདུག་རྩུབ་དང་གནོན་ཤུགས་ཀྱི་འོག་ལ་ཡོད་པའི་གྱི། མི་དམངས་ཚོ་གིས་རྒྱ་ནག་གཞུང་གིས་བོད་ནང་ལོ་ངོ་དྲུག་ཅུ་ལྷག་ཙམ་གྱི་དབང་བསྒྱུར་དང་བོད་མི་རྒྱ་མིར་བསྒྱུར་ཐབས་ཀྱི་སྲིད་ཇུས་སོགས་མཚམས་འཇོག་དགོས་པའི་རེ་སྐུལ་བྱས་ཡོད་འདུག། ཅེས་དེ་རིང་མི་ཚེའི་གསར་འགྱུར་དེ་སྙན་སྒྲོན་ཞུ་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ།

གནད་དོན་དབྱེ་ཞིབ་པ་དང་བོད་གནས་ཉམས་ཞིབ་པ་ཚོ་གིས་དབྱེ་བརྗོད་གནང་ཡོད་པའི་གནས་ཚུལ་མདོར་བསྡུས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་སྲིད་དབང་འཛིན་པ་དང་ལྷག་པར་དུ་ཞི་ཅིན་ཕིང་གི་དབང་འཛིན་ལས་དུས་གསུམ་པ་ནས་བཟུང་རྒྱ་ནག་ནང་གི་ཆབ་སྲིད་ཀྱི་གནས་སྟངས་དང་དཔལ་འབྱོར་འཕེལ་རྒྱས། སྤྱི་ཚོགས་གནས་ལུགས་ལྷག་པར་དུ་རྒྱ་ནག་དམར་ཤོག་ནང་ཁུལ་དུ་དབང་ཆ་རག་ཐབས་ཀྱི་ཆེད་དུ་འཐབ་རྩོད་རིམ་པ་བྱས་དང་བྱེད་བཞིན་ཡོད་པ་དེ

འགོ་ཁྲིད་བསྐོ་གཞག་བྱེད་ཡ་ཡིན་ནའི་རེད་འགོ་ཁྲིད་མར་འཐེན་ཡ་ཡིན་ནའི་རེད་ཚང་མ་ལོག་དེ་མི་གཅིག་རང་གི་དབང་ཤུགས་ཀྱི་ཐོག་ནས་ཐག་གཅོད་རེ་བྱས་ཡོང་དུས་ད་དེ་ཕྱི་ལོགས་མངོན་གསལ་དོད་མིན་ལ་མ་ལྟོས་པའི་རྒྱ་ནག་དམར་པོའི་དཀྱིལ་འཁོར་ནང་ལོགས་ལ་ཡ་ད་དེ་ལ་ཡ་དཀའ་ངལ་སྣ་ཚོགས་ཡོང་གི་ཡོད་རེད་ག་རེ་རེད་ཟེར་ན་ལྐོག་ཟ་རུལ་སུངས་ཀྱི་གནས་ཚུལ་འདི། ཡིན་གྱི་ལྐོག་ཟ་རུལ་སུངས་རྡུང་རྡེག་བཏང་གི་ཡོད་རེད་དེ་ལྐོག་ཟ་རུལ་སུངས་རྡུང་རྡེག་བཏང་ཡག་འདི་ལས་ད་རྒྱ་ནག་ནང་ཡོད་མི་ཡིན་ན་འདི་ཅི་ཞོན་རྩལ་ཞིང་བྱས་རྗེས་སུ་བཏང་གོག་ཏུ་དམ་པར་བྱས་རྗེས་བཏང་གི་ཡོད་རེད་མ་གཏོགས་དངོས་གནས་ཀྱི་ལྐོག་ཟ་རུལ་སུངས་རྡུང་རྡེག་བཏང་ཡག་ནི་ཡ་ཁྲིམས་ལུགས་རང་གི་ཐོག་ནས་རྡུང་རྡེག་བཏང་ཡག་གི་ལང་ཀ་ཞོན་ན་ཨ་འདི་ག་ལི་གསལ་བའི་ཆོས་སྐོར་དེ་འདི་ཡོད་མ་རེད་ག་འདྲ་ཟེར་ན་གནས་ཚུལ་གཅིག་བྱུང་མི་ད་ག་མི་གཅིག་སེམས་ཨ་ནི་མི་འདི་གཅིག་སེམས་ཡོང་དུས་འདི་རི་རྩལ་གཅིག་བྱུང་དུས་མི་གཞན་དག་དོན་ཆེ་དང་དཀའ་ངལ། དེ་འདྲའི་ཡོང་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན་རྒྱ་ནག་ལ་ཡ་ད་ཕྱི་གསལ་ནང་གསལ་གྱི་ལམ་ལུགས་ཟེར་ནའི་རེད་ཨ་ནི་ཁྲིམས་ལུགས་དབང་འཛིན་གྱི་ལམ་ལུགས་དེ་མེད་ཙང་ཡོང་གི་ཡོད་རེད་ག་རེད་ཟེར་ན་འགོ་ཁྲིད་ཅིག་གར་སོང་ཆ་མེད་གྱུར་བ་རེད་ལབ་དུས་འདི་གར་སོང་ཆ་མེད་གྱུར་ཡོད་རེད་ཡོད་མ་རེད་རྒྱ་ནག་གཞུང་གིས་གསལ་བཤད་གསལ་པོ་ཅིག་བྱེད་ཀྱི་ཡོད་མ་རེད་འདི་གསལ་བཤད་གསལ་པོ་ཅིག་མ་བྱེད་གོ་དུས་ཨ་ནི་དེའི་ནང་ལ་མི་ཚོའི་དོགས་པ་སྣ་ཚོགས་སླེབས་རྗེས་དེའི་ནང་ལ་ཡ་གླེང་སློང་སྣ་ཚོགས་ཡོང་གི་རེད་དཔེར་ན་ཕྱི་སྲིད་བློན་ཆེན་ཇིན་ཀང་གི་གནས་ཚུལ་ཡིན་ནའི་ཐག་རེད། ད་རིང་གི་དཔེར་ན་ད་ལྟ་འདི་རྒྱལ་སྲུང་བློན་ཆེན་དེ་ལི་ཧྲང་ཧྥོའུ་གི་གནས་ཚུལ་ཡིན་ནའི་ད་ག་རེད་དང་པོ་ལབ་དུས་ཁོ་ཚོས་ག་རེ་ཟེར་འཕྲོད་བསྟེན་དབང་གིས་རེད་ཟེར་ལབ་ད་ཞུ་གི་འདུག་ཨར་ཡ་མ་མ་མ་འདྲ་ཡིན་དུས་འཕྲོད་བསྟེན་མིན་པ་དེ་གསལ་པོ་ཆགས་ཀྱི་ཡོད་རེད་བྱས་ཙང་འདི་འདྲ་ཡིན་དུས་དཀའ་ངལ་ཆེ་ཤོས་འདི་ཕྱི་གསལ་ནང་གསལ་ཞིག་ཡོད་པ་ཡིན་ན་ཨ་ནི་ག་རེ་ཡིན་ནའི་ཁྲིམས་ལུགས་གཞིར་བཞག་བྱས་ཕྱིན་པ་ཡིན་ན་དཀའ་ངལ་དེ་སེལ་གྱི་ཡོད་རེད་འོ་ད་དེའི་རྒྱུ་མཚན་གཙོ་བོ་དེ་ཨ་ནི་ཕི་གའི་མི་གཅིག་དབང་འཛིན་རང་བྱས་རྗེས་སོ་སོའི་འདོད་པ་གཞིར་བཞག་པའི་ལས་ཀ་བྱས་འགྲོ་དུས་ཨ་ནི་སྐབས་རེ་གཅིག་ལམ་འགྲོ་རྒྱུགས་མཁན་རེད་པ་སྐབས་རེ་ལམ་འགྲོ་མ་རྒྱུགས་མཁན་རེད་པ་འོ་དེའི་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི

གཙོ་བོ་འདི་ག་རེ་བྱས་ཡོད་རེད་ཟེར་ན། འདིའི་ནང་ནས་ཨེ་ནི་ལྐོག་ཟ་རུལ་སུངས་ཀྱི་རྡུང་རྡེག་བཏང་ཡག་གི་མིང། མིང་བྱས་པ་ཟེར་ནས་མི་འདུག་འདི་ལག་ཆ་བྱས་རྗེས་ཨེ་ནི་ཞི་ཅིན་ཕིང་གི་སྣང་བ་གི་ནང་ལོགས་ལ་ཡ། ཨེ་ནི་ང་ལ་ཡ། ཏེས་ཅིག་ཁ་གཏད་ཆགས་ཀྱི་རེད་བསམ་བསམ་འགོ་ཁྲིད་འདི་ཧ་ལམ་ད་བོད་གཙང་མ་རོབ་བཟོས་པ་བཞིན་དང་བྱས་ཡོད་རེད། ལྷག་པར་དུ་དམག་མིའི་སྡེ་ཚན་ནང་ལ་ཡིན་པ་ཡིན་ན་ཡོངས་རྫོགས་རོབ་འདི་ག་རེད་ཟེར་ན་གཙང་མ་བཟོས་པ་ཞིག་ལ་མང་ཆེ་བས་ངོས་འཛིན་བྱེད་ཀྱི་ཡོད་རེད། ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་ན་ཡང། དམག་མིའི་ནང་ལ་ད་ལྟ་ཧོ་ཅན་ཇུན་ཟེར་མེ་ཤུགས་འཕུར་མདེལ་གྱི་དམག་སྡེ་དང་ད་ག་ནང་བདག་གི་གོ་མཚོན་ཉོ་སྒྲུབ་ཀྱི་སྡེ་ཚན་དེ་གའི་ནང་ལ་ད་རིམ་པས་ད་ལྟ་གནས་ཚུལ་དེ་འདི་ཐོན་ད་ཁ་སང་ཁ་ཉིན་རོའི་ཊར་གསར་ཁང་གི་ཡིན་པ་ཡིན་ནའི་ལི་ཧྲང་ཧྥུའུ་གིས་གཙོས་པའི་ཨ་ནི་མི་བརྒྱད་ལ་ཞིབ་འཇུག་བྱེད་ཀྱི་ཡོད་པ་སོགས་རེད། བྱས་ཙང་འདི་ལྟ་ཡིན་དུས་ཁྲིམས་ཀྱི་སྒྲིག་གཞི་ཡག་པོ་ཅིག་ཡོད་པའི་ཐོག་ནས་བསྐོ་གཞག་བྱས་བཞག་ན་འགྲིག་མ་འགྲིག་གང་གི་ཕྱི་གསལ་ནང་གསལ་ཅིག་འགྲོ་ཡ་ཡོད་རེད་བྱས་ཙང་འདི་ལྟ་ཡིན་དུས་ད་ལྟའི་འདི་གའི་དེ་མང་ཆེ་དེ་ཨ་ནི་ཞི་ཅིན་ཕིན་དང་འབྲེལ་བ་ཡོད་རེད་པས་ཟེར་ན་ཏན་ཏན་ཞི་ཅིན་ཕིན་དང་འབྲེལ་བ་ཡོད་རེད་ཞི་ཅིན་ཕིན་དང་འབྲེལ་བ་ཡོད་རེད་ཟེར་དུས་ཞི་ཅིན་ཕིན་ལྐོག་ཟ་རུལ་སུངས་དང་འབྲེལ་བ་ཡོད་རེད་ཟེར་གྱི་ཡོད་མ་རེད་དཔེར་ན་ཇིན་ཀང་ཆ་བཞག་ན་ནི་ཞི་ཅིན་ཕིན་གྱིས་བདམས་བདམས་སྒྲུག་སྒྲུག་བྱས་པའི་འགོ་ཁྲིད་རེད། ཡོད། ད་ལྟ་ལིས་ཧྲང་ཧྥུ་ཆ་བཞག་ན་ད་ལོ་ཟླ་བ་གསུམ་པའི་ནང་བསྐོས་པ་རེད་ལོ་ཕྱེད་ཀའི་འགྲོ་ཡོད་མ་རེད། དེ་འདྲ་གི་གདམ་གདམ་སྒྲུག་སྒྲུག་བྱས་བསྐོས་པ་དེ་གས་ནས་ཡང་སྐྱོན་རྒྱག་ཡ་དེ་ད་གཅིག་གཅིག་ལ་ཡང་ནང་ཁུལ་ལ་ཡང་ཡིད་ཆེས་མེད་པ་དང། ཁྲིམས་དང་སྒྲིག་གཞི་ལམ་ལུགས་ཁ་གསལ། ཕྱི་གསལ་ནང་གསལ་དང་ལམ་ལུགས་ཡག་པོ་ཞིག་མེད་པའི་དཀའ་ངལ་དེ་འཕྲད་ཀྱི་ཡོད་རེད། འོ་འདི་ཞི་ཅིན་ཕིང་གི་སྲིད་ཇུས་འཛིན་སྟངས་དང་ཨ་ནི་ཁོ་རང་གི་ག་རེ་ཟེར་ན་བསམ་བློ་གཏོང་སྟངས་ཐོག་ལ་ཡང་འབྲེལ་བ་ཏན་ཏན་ཆགས་ཀྱི་ཡོད་རེད། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་སྲིད་དབང་ཡོངས་རྫོགས་འཛིན་པའི་གི་རྗེས་སུ་རྒྱ་ནག་དམར་ཤོག་ཚོགས་པ་ཡི་ནང་ཁུལ་གྱི་ཁོང་དང་ལྟ་ཕྱོགས་མི་མཐུན་མི་ཚོ་གཙང་སེལ་བྱས་ཡོད་པ་རྒྱལ་སྤྱི་ཡི་སྤྱི་ཚོགས་ནས་གསལ་པོ་རིག་ཡོད་པ་རེད། དེ་དང་ཆབས་ཅིག་ཞི་ཅིན་ཕིང་གིས་ཁོང་དང་ལྟ་བ་གཅིག་མཚུངས་དང་ཐ་ན་ཁོ་རང་རང་ཉིད་ཀྱིས་གསོ་སྐྱོང་བྱས་པའི་གི་དཔོན་རིགས་ཁག་ཅིག་ལ་ཡང་རྡུང་རྡེག་གཏོང་བཞིན་ཡོད་པ་རེད། དེ་འདྲ་བྱུང་བའི་རྒྱུ་མཚན་ཇི་ཡིན་གྱི་སྐོར་དེར་ཡང་རྒྱ་ནག་གི་གནས་ལུགས་དེ་གིས་ག་རེ་མཚོན་གྱི་ཡོད་མེད་ཀྱི་སྐོར་དེར་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་དགོངས་ཚུལ་གསུངས་དོན་ལ། གནས་ཚུལ་དེ་ཚོ་གིས་ག་རེ་མཚོན་དགོས་རེད་ཞུས་པ་ཡིན་ན། གཅིག་དེ་རྒྱ་ནག་ནང་ཁུལ་ལ་རྙོག་དྲ་ཆེན་པོ་གཅིག་དང། ཨ་ནེ་ཁོ་ཚོ་དཔོན་མི་ནང་ཁུལ་གྱི་འཐབ་རྩོད་དེ་ཛ་དྲག་ཆེན་པོ་གཅིག་ལ་སླེབས་ཡོད་པ། གཉིས་པ་དེ་ཞི་ཅིན་ཕིང་འདྲ་པོ་གཅིག་ཆ་བཞག་པ་ཡིན་ན་ད་ཁོ་ཚོ་འཛམ་གླིང་ཐོག་ལ་དེ་ནས་དབང་ཆ་ཨ་ནེ་དགེ་གདོང་དང་ཨ་ནེ་དྲག་པོ་གི་དབང་ཆ་བེད་སྤྱོད་བྱས་ཀྱི་སུ་འགྲོ་བ་ཡིན་ན་ལ་མཐའ་མཇུག་གཡས་གཡོན་གྱི་མི་ཚང་མ་ལ་ཡིད་ཆེས་རྩ་བ་ཉིད་ནས་མེད་པ་ཨ་ནེ་ཁོ་རང་རང་གི་སྲོག་ལ་ཉེན་ཁ་ཆེན་པོ་ཅིག་ཡོད་པ་ལ་དོགས་པ་རྐྱང་རྐྱང་བྱས་དེ་ནས་སོ་སོ་གི་མི་ལས་ཀ་བྱེད་མཁན་ཚང་མ་མེད་པ་བཟོ་དགོས་ཀྱི་གནས་སྟངས་དེ་ལོ་རྒྱུས་ཐོག་གི་ཆོས་ཉིད་ཆགས་པ་དེ་ད་ལྟ་རྒྱ་ནག་ནང་ལ་དངོས་སུ་གསལ་པོ་མཐོང་བསྡད་ཀྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། གཉིས་པ་དེ། དེ་འདྲ་གི་གནས་ཚུལ་མང་པོ་ཅིག་ལ་ང་ཚོས་མཐོང་བ་དེ་ཡང་དེ་ད་རྒྱ་ནག་གི་ནམ་རྒྱུན་བཤད་དེ་ཁོ་ཚོ་གི་བརྟན་བརླིང་དང་གཅིག་ཡར་རྒྱས་དང་ཀྲུང་ཧྭ་མི་རིགས་ཀྱི་དཔེ་སྟོབས་ཆེན་གྱི་རྒྱལ་ཁབ་བསྐྱར་དར་གྱི་རྨི་ལམ་ཟེར་དེ་ཚང་མ་རྨི་ལམ་ཡོངས་རྫོགས་ནས་འཐོར་ཏེ་མེད་པ་བཟོས་པ་རྒྱལ་ཁབ་དེ་ཁ་འཐོར་ཡག་གི

ཁོ་རང་གི་དབང་ཆ་དཔེ་དེ་ད་ལྟ་བརྟན་པོ་ཡིན་ཙང་ཁོ་རང་ཞེད་སྣང་གཅིག་ཡང་མེད་པའི་སྒོ་ནས་ད་དམག་དཔུང་ཡིན་ན་འདྲ་ཨ་ནི་ཕྱི་སྲིད་བློན་ཆེན་གཅིག་རྒྱལ་སྲུང་བློན་ཆེན་ལ་སོགས་པ་ག་རེ་བྱེད་འདོད་འདོད་ཁོ་རང་གི་འདོད་པ་ནང་བཞིན་ཡར་བཞག་ཆོག་ཆོག་མར་འཐེན་ཆོག་ཆོག་འདྲ་པོ་དེ་འདྲ་བྱེད་ཐུབ་ཀྱི་ཡོད་རེད་བསམ་གྱི་འདུག་ཞི་ཅིན་ཕིང་གི་དབང་ཆ་གི་བརྟན་པོ་ཡིན་མིན་ལ་ད་དཔེ་དེ་དོགས་པ་གཅིག་ཡང་མེད་ཡ་རེད་བསམ་གྱི་འདུག་ངས་ལྟ་བུ་ཚོ་ན་ད་ཁོ་རང་གི་འདི་འདྲ་བྱེད་ཀྱི་ཡོད་ཡ་འདི་གི་རྣམ་པ་ག་རེ་མཚོན་གྱི་ཡོད་ཟེར་ན་ད་ཁོ་རང་གི་གནས་ལུགས་མེད་ཡ། གཅིག་རྒྱུ་མཚན་ལ་བསྟུན་མི་དགོས་ཡ་མི་གཅིག་གི་ག་རེ་ཐག་བཅད་བཅད་ཡིན་པ་དེ་ད་ཁོ་གསལ་པོ་ཐོན་ཡོང་གི་ཡོད་རེད་ད་ཚོ་གོ་སྲིད་དབང་སྒེར་འཛིན་གྱི་ད་སྤྲོ་ཚད་བྲེས་སུ་གོ་ག་ད་དེའི་གི་གཤིས་ཀ་དང་དེའི་གི་བྱེད་སྟངས་དེ་དེ་ད་དཔེ་གསལ་པོ་གཅིག་ཕྱི་ལོགས་ལ་ཐོན་ཡོང་གི་ཡོད་ཡ་དེ་གསལ་པོ་རེད། ཉན་མཁན་པ་ཚོ་དེ་རིང་གི་ལེ་ཚན་དེའི་འུ་ཚང་འདི་ལ་བ་རྒྱུ་ཡིན་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་འུ་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པ་བཀའ་དྲིན་ཆེ།